སོ་སོ་ལ་དེ་ནས་མགུ་བ་ཅི་ཡེ་གེ་མགུ་བ་ཅི་ཡེ་གེ་རྩེད་མོ་རྩེད་མོ་དང་ཨ་ནི་ཤོ་སྦག་ལ་སོགས་པ་དང་ཡང་ན་ནི་ཨ་ནི་ཆང་རག་ལ་སོགས་པ་དང་ཨའོ་དེ་འདྲ་ཁྱེར་འོང་མཁན་ལ་སོགས་པ་དང་དེ་འདྲ་ཡོང་ཨ་ཡང་ན་ནི་ཚང་ཚོ་ལ་དེ་ནི་གླིང་ག་གཏོང་ག་འགྲོ་གི་ཡིན་ཟེར་མི་དང་རྩེད་མོ་རྩེ་ག་འགྲོ་གི་ཡིན་ཟེར་མི་དང་སྐྱིད་པོ་དང་གཏོང་དགོས་རེད་ཟེར་མི་དང་ཨའོ་དེ་འདྲ་ཡོང་བ་ལ་སོགས་པ་དང་ཨའི་ནང་དུ་རང་གི་སེམས་དེ་ཡང་དེ་ནི་ནང་དུ་ཀོང་ནི་འདི་དེ་ཀོ་ལ་གཉིད་ཁུག་ཡག་ལ་སོགས་པ་དང་ཡང་ན་དྲན་གྱི་སོང་ཆེན་མོ་ནི་མུན་པ་ནག་པོ་མར་གནས་འོང་མཁན་བཟོ་ལྟ་འདྲ་མོད། ལྗིད་སྲ་སྲ་ཡོང་བ་ལ་སོགས་པ་དང་འོ་དེ་འདྲ་བྱས་གནས་སྐབས་དེ་ལ་རང་གི་སེམས་དེ་ན་གནས་དེ་ཚོ་ཚང་མ་འདོད་ཆགས་དབང་དུ་འགྲོ་མ་ཐུབ་བ་བྱེད་ཀྱི་ནི་མིའི་ཁ་ལ་མ་ཉན་ཀྱི་ནི་ཤིང་ནང་བཞིན་གྱི་ནི། ཤིང། ཤིང་བརྟན་པོ་བྱས་ནས་དཔེར་ན་ཐང་ཤིང་སྲ་ནི་མེད་དེ་ཚོ་རྩ་བ་བརྟན་པོ་ཡོད་མཁན་དེ་ཚོ་ལྷགས་པ་ག་ཚོད་རྒྱབ་ནའི་ལྷགས་པ་གིས་འཁྱེར་ཐུབ་ཀྱི་མ་རེད་པ་འོ་དེ་འདྲ་མ་འཁྱེར་ཀྱི་ནི་ཤིང་བཞིན་དུ་དེ་ནི་རང་གི་སེམས་དེ་བཟུང་ཐུབ་པ་དགོས་པ་རེད།

བལྟ་དེའི་ཚེ་ན་རིང་ཐུང་ག་ཚོད་བལྟ་དགོས་པ་དང་དུས་ག་འདྲ་ཅིག་ལ་བལྟ་དགོས་པ་དང། འོ་དེ་ཚོ་བསམ་བློ་གཏོང་བྱས་ནས། མིག་ནི་ཕབ་སྟེ་བལྟ་བར་བྱ། མིག་མར་ཕབ་ཅིང་བལྟ་དགོས་རེད་མ་གཏོགས་གང་བྱུང་མང་བྱུང་བྱས་ནས་བལྟ་རྒྱུ་མ་རེད། ལྟ་བ་ངལ་བསོའི་ཆེད་དུ་ནི་རེས་འགའ་ཕྱོགས་སུ་བལྟ་བར་བྱ། ད། རྒྱུན་རིང་པོ་ཞེ་དྲག་བྱས་ནས་ནང་དུ་སྒོམ་པ་ལ་སོགས་པ་དེ་ཚོ་བྱས་ཟིན་ན་ངལ་བསོ་བའི་ཆེད་དུ། ངལ་བསོ་བའི་ཆེད་དུ་ཕྱོགས་བཞི་ལ་སོགས་པ་དེ་ཚོ་ངལ་བསོ་བའི་ཆེད་དུ་བལྟས་པ་ཡིན་གསུངས་སོ་ནམ་ཞེ་ན་དེ་འདྲ་བལྟས་ཆོག་གི་རེད་ཟེར། དཔེར་ན། སེམས་དེ་ནང་དུ་རྡུལ་ཕྲ་བ་ལ་སོགས་པ་དེ་ཚོ་བྱེད་པ་དང། དེ་འདྲ་བྱེད་པ་ཡིན་ན་དེ་འདྲའི་ངལ་བསོ་མ་རྒྱག་ནས། རྟོག་ཟེར་གྱི་དུས་རྟག་ཏུ་ནང་ལ་སྒོམ་བརྒྱབ་པ་ཡིན་ན། ཡང་ནམ་ཞིག་གི་ཚེ་ན་མུན་པ་ནག་པོ་ལ་སོགས་པ་དེ་ཚོ་བྱེད་ཅེ་ན་སེམས་དེ་མར་ལྗིད་ས་སར་ཆགས་ཁར་བ། དེ་འདྲ་ཡི་ཆེད་དུ་ཡང་སངས་པོ་ཡོང་བའི་ཆེད་དུ་ཕྱོགས་བཞི་ལ་བལྟས་ལ་སོགས་པ་དེ་ཚོ་བྱེད་དགོས་རེད། རེས་འགའ་ཕྱོགས་སུ་བལྟ་བར་བྱ། འགའ་ཞིག་མིག་ལམ་སྣང་གྱུར་ན་བལྟས་ནས་འོངས་པ་ལེགས་ཞེས་བརྗོད་ཟེར། མི་གསར་པ་ལ་སོགས་པ་དེ་འདྲ་ཅིག་མཐོང་བ་དང། རང་གིས་མིག་བལྟས་པ་དེའི་ཚེ་ན་མི་གསར་པ་ལ་སོགས་པ་དང་རང་ལ་བལྟས་ནས་ཡོང་གི་འདུག་ན་ཟེར། མིག་གི་ལམ་དུ་མཐོང་སོང་ན། མིག་གིས་བལྟ་བྱས་ནས་འོངས་པ་ལེགས་སོ་ཟེར་ནས་མི་དེ་ལ། ཁ་འཇམ་པོ་ལ་སོགས་པ་དེ་ཚོ་བཤད་དགོས་རེད་ཟེར། ངས་དེ་ནས་ལམ་སོགས་འཇིགས་པ་བརྟག་པའི་ཕྱིར་ཡང་དང་ཡང་དུ་ཕྱོགས་བཞིར་བལྟ་ཟེར། ལམ་ལ་འགྲོ་བ་དེ་ཡི་ཚེ་ན་ནི་འཇིགས་སྐྲག་ཆེན་པོ་འདུག་མི་འདུག། དཔེར་ན། གཅན་གཟན་མ་རུངས་པ་དེ་འདྲ་འཇིགས་པ་ཆེན་པོ་འདུག་མི་འདུག་ད་ཨ་ནི་རྐུན་མ་ཇག་པ་ལ་སོགས་པ་དེ་ཚོ་འཇིགས་པ་ཆེན་པོ་འདུག་མི་འདུག་ཡང་ན་ནི་ལམ་གྱི་གཡང་ས་ལ་སོགས་པ་དེ་ཚོ་འདུག་མི་འདུག་ཡང་ན་ནི་ཆུ་ཡི་འཇིགས་པ་ལ་སོགས་པ་དེ་ཚོ་འདུག་མི་འདུག་འོ་དེ་ཚོ་བྱེད་ཅེས་ནས། འཇིགས་པ་དེ་ལས་སྐྱོབ་པའི་ཆེད་དུ།

ལུས་ཀྱིས་དེ་ལྟར་གནས་བྱ་ཞེས་བྱ་བ་བསྡོགས་ནས་དེ་ནས་ནི་སྐབས་སུ་ལུས་འདི་ཇི་ལྟ་བུར་གནས་པ་ཡིན་ཞེས་བལྟ་བར་བྱ། འོ་ལུས་ཀྱིས་དེ་ལྟ་བུ་བྱེད་ཅེ་ན་འགྲོ་བ་དང་འོང་བ་ལ་སོགས་པ་གནས་སྐབས་ཚང་མ་ཐམས་ཅད་དུ་ནི་བལྟ་བྱས་ནས། རང་གི་ལུས་དེ་ཡང་དེ་ནི། དོན་དང་ལྡན་པར་བྱས་ནས་གནས་རུ་བཅུག་དགོས་རེད། ད་བྱ་བ་ཅིག་ལ་འཇུག་རི་དེ་གོ་ལས་ཐོག་མར་བྱ་བ་བསྡོགས་ནས་བྱ་བ་དེ་གྲ་སྒྲིག་བྱེད་ཅེ་ན། སྦྱོར་བ་དེ་ལེགས་པར་བྱས་བྱས་ནས་དེ་ནས་ནི་སྐབས་སུ་ལུས་འདི་དེ་ལྟ་བུ་བྱེད་ཀྱི། བསམ་བསམ་ནས་བྱས་གྲ་སྒྲིག་ཡག་པོ་བྱས་བྱས་ནས་ནི་བྱ་བ་དེ་ལ་འཇུག་གོ་དགོས། སྐབས་སུ་ལུས་འདི་ཇི་ལྟ་བུར་གནས་པ་ཡིན་ཞེས་བལྟ་བར་བྱ། ཐོག་མར་རང་གིས་སྦྱོར་བ་བྱས་ཚར་མཁན་དང་ཀུན་སློང་གཏོང་ཚར་མཁན་དེ་ལ་གནས་འདུག་མི་འདུག་བརྟག་དཔྱད་བྱེད་བཞིན་བྱེད་དགོས། དཔེར་ན་ཕྱག་འཚལ་བ་ཡིན་ན། ལུས་ཀྱི་ལས་དེ་དགེ་བར་བྱ་བ་ལ་བཀོལ་སྙིང་འདོད་བྱས་ནས་ཕྱག་འཚལ་བ་ཡིན་ན་ཐོག་མར་ཕྱག་དེ་འདྲ་ཅིག་འཚལ་དགོས་བསམ་བསམ་ནས་བྱས་ནི་སྦྱོར་བ་གྲ་སྒྲིག་བྱེད་ཀྱི་རེད་བ། དེ་བྱ་བ་བསྡོགས་ནས་ཟེར་ཏེ་དེ་ཡིན་པ་རེད། དེ་ནས་ནི་སྐབས་སུ་ལུས་འདི་ཇི་ལྟ་བུར། དེ་ནས་ཕྱག་དངོས་གཞི་འཚལ་བ་དེའི་ཚེ་ན། སྔོན་མ་སྔ་མ་གི། ཀུན་སློང་གཏོང་བཞག་མཁན་དེ་དང། གྲ་སྒྲིག་བྱེད་བཞག་མཁན་དེ་ནང་བཞིན་ཅིག་བྱེད་ཀྱི་འདུག་མི་འདུག་ཡང་ནས་ཡང་དུ་བརྟག་དཔྱད་བྱེད་དགོས་རེད། གནས་པ་ཡིན་ཞེས་བལྟ་བར་བྱ། ད་དེ་གནས་ཀྱི་འདུག་མི་འདུག་བརྟག་དཔྱད་བྱེད་དགོས་རེད།

དགེ་བ་ལ་གཏོང་སྤྱོད་བྱས་ནས་དགེ་བའི་བྱ་བ་བཅང་སྤྱོད་ལ་གནས་རི་སྤྱོད་པ་ཞེས་བྱ་བ་གནས་རི་སྤྱོད་པ་སྟེ་འོ་དེ་ལ་དེ་ནི་ཆུ་ལ་སྲེད་པས་ཆུ་ལ་སྲེད་པ་ཟེར་གྱི་མ་རེད། ཆུ་ལ་སྲེད་པའི་སྐལ་ཆད་ལ་ཇི་ལྟར་བརྟག་པ་མི་ཚུལ་བ་ཟེར་ཇི་ལྟར་བརྟག་པ་དེ་སྲེད་ཁོ་རང་གིས་མ་ཚུལ་བ་བྱས་བྱས་ནས་ནི། དེ་འབའ་གྱི་བར་བརྟག་པར་བྱེད་དགོས་རེད། སྲེད་དེ་བས་ན་དབང་དུ་བསྡུ་བའི་སྐལ་ཆད་ཡིན་པ་རེད། སེམས་དེ། རང་དབང་དུ་ཚུར་བསྡུ་ཐུབ་པ་བྱས་བྱས་ནས་ཚུར་བསྡུ་ཐུབ་པ་བྱས་ནས། ཀ་ཆེན་དེ་ལ་ཕར་བཏགས་ནས་ཕྱི་རོལ་དུ་མ་གཏོང་བ་བྱས། གླང་ཆེན་སྨྱོན་པ་ནང་བཞིན་བྱས་ནས་ཕྱི་རོལ་དུ་ག་པ་ག་ས་གཡེང་རེ་མ་བཅུག་བྱས་ནས་ཕར་བཏགས་ཤོག། ཇི་ལྟར་བཏགས་པ་མི་འཆོར་བར་དེ་ལྟར་འབད་པ་ཀུན་གྱིས་བརྟག། འབད་རྩོལ་ཆེན་པོ་བྱས་ནས་རང་གི་དམིགས་པ་ལ་ཕར་བཏགས་ཟེར་ཏེ་དགེ་བའི་བྱ་བ་བྱེད་རེ་བཅུག་ཟེར་དེ་ཡིན་པ་རེད། དགེ་བའི་བྱ་བ་རྐྱང་རྐྱང་བྱེད་རེ་བཅུག་ན་མ་གཏོགས་དགེ་བའི་བྱ་བ་དེ་ཕར་གཡུག་བྱས་ནས་ཕྱི་རོལ་དུ་གླང་ཆེན་སྨྱོན་པ་ནང་བཞིན་བྱས་ནས་གཏོང་རྒྱུ་ཡོད་མ་རེད། དེ་ལྟར་འབད་པ་ཀུན་གྱིས་བརྟག།

ཁོ་ད་ལྟ་ཡག་པོ་ཅིག་བསྡད་ཀྱི་འདུག་བསམ་བསམ་ནི་མི་བྱེད་དཔེར་ན་དགེ་རྒན་གྱིས་དགེ་ཕྲུག་སྐྱོང་བའི་ནང་བཞིན་བྱས་ནས་དགེ་རྒན་གྱིས་དགེ་ཕྲུག་བསྐྱལ་དེ་ཁོ་ལ། ཡང་དགེ་ཕྲུག་དེ་དགེ་རྒན་དེ་གིས་ལྟ་གི་འདུག་མི་འདུག་མཐོང་གི་འདུག་མི་འདུག་བརྟག་བྱས་ནས་ཡང་དགེ་ཕྲུག་དེ་ཕྱི་ལོགས་ཤོར་འགྲོ་བ་དང་ཡང་རྩེད་མོ་བྱ་བ་བྱེད་པ་དང་དེ་འདྲ་ཡོང་གི་རེད། ཡང་ཕྱི་ལོགས་མ་ཤོར་བ་ཡིན་ན་ཡང་བསྡད་བསྡད་པ་བྱས་ནས་ནི་རྩེད་མོ་ལ་མགོ་འཁོར་གི་རེད་ཡང་ན་ནི་གཉིད་ཁུག་འགྲོ་གི་རེད། ཨ་དེ་འདྲ་བྱས་ནས་སྐད་ཅིག་མ་འཆོར་བ་བྱས་ནས་བརྟགས་བརྟགས་པ་བྱས་ནས་བསྡད་དགོས་རེད་ཟེར་སེམས་དེ་སྐད་ཅིག་གཅིག་ཀྱང་མི་འཆོར་བར། བདག་གི་ཡིད་འདི་གར་སྤྱོད་ཅེས་ཟེར་ཁོ་ག་རེ་བྱེད་ཀྱི་འདུག།

འོ་དེ་བྱས་པ་དེའི་ཚེ་ན། གལ་ཏེ་མི་ནུས་ཅི་བདེར་བྱ། ད་དེའི་སྐབས་ལ། བཅས་རྐྱང་གི་ཁ་ན་མ་ཐོ་བ་འགའ་ཤས་ལ་དེ་ནི་ཅི་བདེར་བྱས་པ་དེ་འདྲ་ཆོག་གི་རེད། དཔེར་ན་འཇིགས་སྐྲག་ཆེན་པོ་ལ་གནས་པ་དེའི་ཚེ་ན་དེ་ནི། བཅས་པ་ཚང་མ་ཐམས་ཅད་སྲུང་གི་བསྡད་པ་ཡིན་ན། རང་གི་སྲོག་གི་ཉེན་ཁ་ཡོད་པ་དང། གལ་སྲིད་སྲོག་གི་ཉེན་ཁ་མེད་པ་ཡིན་ན་ཡང་རང་གི་འཚོ་བ་དང་ལུས་ལ་སོགས་པ་དེ་ཚོ་ལ་ཉེན་ཁ་ཡོད་པ། ཨ། དེ་འདྲ་ཡོད་བའི་སྐབས་དེ་འདྲ་ཅིག་འཇིགས་སྐྲག་ཆེན་པོའི་སྐབས་དེ་དག་ལ་ཡང་བཅས་རྐྱང་གི་ཁ་ན་མ་ཐོ་བ་ཆུང་ཆུང་དེ་འདྲ་ལ། གཅེས་པོ་ཞེ་དྲག་བྱས་ནས་སྲུང་གི་བསྡད་པ་ཡིན་ན་ཆེན་པོ་དེ་ཚོ་སྐྱོན་བྱས་འགྲོ་གི་རེད། དེ་ནང་བཞིན་བྱས་ནས་དགའ་སྟོན་ཆེན་པོ་དང་འབྲེལ་བ་ཟེར་ཡག་དེ་ཆོས་ཀྱི་དགའ་སྟོན་ཆེན་པོ་ལ་སོགས་པ། ད་ལྟ་ང་རང་ཚོ་དགའ་སྟོན་དེ་ཡིན་ན་འཇིག་རྟེན་པའི་དགའ་སྟོན་མ་ཡིན་པར་ཆོས་ཀྱི་དགའ་སྟོན་ཆེན་པོ། ཆོས་ཀྱི་དགའ་སྟོན་ཆེན་པོ་བྱེད་དེ་གོ་ལའི་ངང་སོ། རོལ་མོ་ལ་སོགས་པ་དེ་ཚོར་དཀྲོལ་བ་དང། སྐད་སྒྲ་མི་འདྲ་བ་དེ་འདྲ་རྒྱུ་བས་དང་དབྱངས་ལ་སོགས་པ་དེ་ཚོ་ལས་དེ་སྤྱི་བཏང་གི་ཆོག་མེད་རེད་བ། དགེ་ཚུལ་ཡིན་ན་དེ་ནི། གླུ་གར་དང་རོལ་མོ་ལ་སོགས་པ་ཟེར་ནས་ལབ་ཡོད་རེད་བ་གླུ་གར་དང་རོལ་མོ་ལ་སོགས་པ་དེ་ཚོ་མི་ཆོག་ཟེར་ཡོད་རེད་དེ་ཡིན་ནའི་ཆོས་ཀྱི་དགའ།

སྦྱིན་པ་དེ་ཚུལ་ཁྲིམས་ལ་ལྟོས་ཏེ་དམན་པ། དམན་པ་སྦྱིན་པ་ལས་ཚུལ་ཁྲིམས་དེ་མཆོག་ཏུ་གྱུར་པ། ཕར་ཕྱིན་དྲུག་པོ་དེ་སྔ་མ་སྔ་མ་ལ་བརྟེན་ནས་ཕྱི་མ་ཕྱི་མ་དེ་མཆོག་ཏུ་གྱུར་པ་དང་ཕྱི་མ་ཕྱི་མ་དེ་ཕྲ་བ་རེད་སྔ་མ་སྔ་མ་རགས་པ་རེད་ལྟོས་སུ་གསུངས་ཡོད་དེ་ཡིན་ན་ཡང་སྐབས་འགའ་ཞིག་འགའ་ཞིག་ལ་ཚུལ་ཁྲིམས་དང་སྦྱིན་པ་གཉིས་ཀྱི་ནང་ནས་སྦྱིན་པ་གཙོ་བོ་བྱེད་དགོས་ཁྱད་དེ་འདྲ་དང་ཕྲད་ཀྱི་རེད།

རང་བཞིན་གྱི་ཁ་ན་མ་ཐོ་བ་དེ་དང། བཅས་རྐྱང་གི་ཁ་ན་མ་ཐོ་བ་དེ་འདྲ་གཉིས་འདོད་ཀྱིས་ནི་བསྡོངས་པ་ཡིན་ན་ཁོ་གཉིས་ག་རེ་བློས་གཏོང་དགོས་རེད་ཟེར་ན་ད་བཅས་རྐྱང་གི་ཁ་ན་མ་ཐོ་བ་དེ་བློས་གཏང་རྒྱུ་ཡིན་པ་རེད། བཅས་རྐྱང་དེ་ཡིན་ན་དུས་ནམ་ཡང་མི་སྲིད་མེད་སྲིད་གཞན་གང་ག་བློས་གཏང་རྒྱུ་ཡིན་པ་རེད་རང་བཞིན་གྱི་ཁ་ན་མ་ཐོ་བ་དེ་གཙོ་བོ་འདྲ་མིན་དུ་བྱེད་དགོས་རེད། ད་ད་ལྟ་དེ་ལ་ཆ་བཞག་གི་ཡིན་ན་དེ་ལྟར་སྦྱིན་པའི་དུས་དག་ཏུ་ཚུལ་ཁྲིམས་བཏང་སྙོམས་བཞག་པར་གསུངས་ཟེར་ཏེ་སྤྱིར་སྦྱིན་པ་དང་ཚུལ་ཁྲིམས་གཉིས་ཀྱི་ནང་ནས་ཚུལ་ཁྲིམས་གཙོ་ཆེ་བ་དེ་ཚུལ་ཁྲིམས་ངེས་པར་དུ་སྲུང་དགོས་རེད་ཁོ་གཉིས་གཉིས་བསྡོངས་པ་ཡིན་ན།

བཞག་ས་དེ་ག་བར་བཞག་ཟེར་ན་རྔོན་པ་གིས་རི་དྭགས་བསད་ཁ་ཡོང་ནས་རི་དྭགས་བསད་ཁ་ཡོང་ཅིག་ནས་རྔོན་པ་ལག་ཏུ་ཐེབས་ཁ་ལ་ཁད་ཀྱི་རི་དྭགས་དེ་རང་ལ་སྐྱོབ་སྐྱོབ་ཁ་ཡོང་ནས་དེ་བ་ཅིག་ལ་སྦས་བཞག་ཡོད་ན། སྦས་བཞག་ཡོད་ན་རྔོན་པ་དེས་རི་དྭགས་དེ་བ་ཅིག་བྲོས་སོང་ག་བར་བྲོས་སོང་ཟེར་ལབ་པ་ཡིན་ན་རི་དྭགས་དེ་ཡོད་ཟེར་ལབ་པ་ཡིན་ན་ལམ་སེང་བསད་བཞག་གི་རེད་པ།